མཛད་སྒོ་དེར་མགྲོན་གྱི་གཙོ་བོར་མེག་ཁེ་ལར་ས་ཁུལ་གྱི་ཨོ་སྟྲེ་ལི་ཡའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇེ་སན་ཕི་ལན་སི་ཀི་ལགས་མཆོག་དང། ཡི་ཤུའི་མཆོད་དཔོན Bill Crews མཆོག་ཨོ་སྟྲེ་ལི་ཡའི་སྐུ་ཚབ་དོན་གཅོད་སྐུ་ངོ་ལྷག་པ་མཚོ་སྒོ་ལགས། ཨེ་ཤེ་ཡ་དང་ཨོ་སྟྲེ་ལི་ཡའི་བོད་མིའི་གྲོས་ཚོགས་འཐུས་མི་སྐྱིད་འཛོམས་གདོང་འདུས་ལགས་བཅས་ཕེབས་ཡོད་འདུག། མེག་ཁེ་ལར་ས་ཁུལ་གྱི་གྲོས་ཚོགས་འཐུས་མི་སྐུ་ཞབས་ཕི་ལན་སི་ཀི་ལགས་ཀྱིས་བོད་མི་ཚོར་ལོ་སར་གྱི་འཚམས་འདྲི་ཞུས་པའི་ཐོག་ད་བར་བོད་མི་ཚོས་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ནང་ཞབས་འདེགས་བསྒྲུབས་པར་ཐུགས་རྗེ་ཆེ་ཞེས་གསུངས་སོང། དེ་བཞིན་ཁོང་གིས་ལོ་སར་མཛད་སྒོར་བཅར་བ་ཐེངས་གཉིས་པ་དེ་ཡིན་པ་དང་ཐེངས་དེར་བོད་པའི་རིག་གཞུང་འཁྲབ་སྟོན་གཟིགས་རྒྱུ་བྱུང་བར་ཧ་ཅང་ཐུགས་མཉེས་པོ་བྱུང་ཞེས་ཐད་ཀར SBS བོད་སྐད་སྡེ་ཚན་ལ་གསུངས་དོན། བོད་མི་མང་པོ་ཞིག་རྒྱ་ནག་གི་མནར་གཅོད་འོག་སྡོད་མ་ཐུབ་པར་ཕྱིའི་རྒྱལ་ཁབ་ལ་བཙན་བྱོལ་དུ་ཕེབས་ཡོད་པ་ཡིན། དེར་བརྟེན་གལ་ཆེའི་མཛད་སྒོ་དེ་ལྟ་བུའི་བརྒྱུད་བོད་མི་ཚོར་རང་ཉིད་ཀྱི་རིག་གཞུང་དང་ངོ་བོ་རང་དབང་ཐོག་ཕྱིར་སྟོན་ཐུབ་པའི་གོ་སྐབས་ཤིག་ཡིན། བོད་མི་ཚོས་བོད་ཀྱི་སྲོལ་རྒྱུན་ཆོས་དང་རིག་གཞུང་ཨོ་སྟྲེ་ལི་ཡའི་ནང་མུ་མཐུད་རྒྱུན་འཛིན་ཐུབ་པ་མཐོང་དུས་ངའི་སེམས་ནང་དགའ་སྤོབས་སྐྱེ་གི་འདུག་མཛད་སྒོ་དེ་ཡང་སིད་ནི་བོད་རིགས་མཐུན་ཚོགས་ཀྱིས་གོ་སྒྲིག་གནང་བ་ཞིག་ཡིན་པས་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཉི་རྒན་རྒོད་ཚང་ལགས་ཀྱིས་བོད་མི་ཚང་མར་ལོ་གསར་གྱི་འཚམས་འདྲི་ཞུ་བར། ད་ཐོག་མ་དེ་ལ་འཛམ་བུ་དང་འཛམ་བུ་གླིང་ཡུལ་གྲུ་སོ་སོ་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚང་མ་ལ་ད་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དྲུག་གི་ཨ་ནི་རབ་གནས་ས་ཕག་ལོ་གི་གནམ་ལོ་གསར་བའི་དགའ་སྟོན་དེ་ལ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་སྤྱིར་བཏང་གི་བཤད་པས་ན་ང་ཚོ་འཛམ་བུ་གླིང་ཡུལ་གྲུ་མང་པོ་ཅིག་ལ་ཁ་འཐོར་རེ་ཕྱིན་བསྡད་པ་རེད་སོ་སོ་ལུང་པ་མེད་རེད་ད་ཡིན་པས་ན་ང་ཚོས་གཅིག་ཁར་ལ་ལོ་གསར་ཟེར་ཡ་དེ་ཐུན་མོང་མ་ཡིན་པའི་བོད་ཀྱི་ཨ་ནི་རིག་གཞུང་ལ་འབྲེལ་བ་ཆེན་པོ་ཡོད་བསྡད་པ་ལྷག་པར་དུ་ང་ཚོས་གཅིག་ཨ་ནི་གཅིག་བཙན་པོའི་རྒྱལ་རབས་བརྒྱུད་པའི་ཡོང་འདི་ནི་ད་སྔོན་ནས་གྲངས་ཉུང་གི་དཀའ་ལོ་སྤྱི་ལོ་བརྩི་བས་ན་སྤྱི་ལོ་སྔོན་གྱི་ལོ་བརྒྱ་དང་ཉི་ཤུ་རྩ་བདུན་ནས་ང་ཚོའི་རྒྱལ་པོ་ཐོག་མ་དེ་བྱུང་ནས་ནི་ལོ་གསར་ཟེར་ཡ་དེ་བྱུང་བ་རེད་དེ་ནས་ནས་བཟུང་ནི་ལོ་ཟེར་ཡ་དེ་ལོ་གསར་ཟེར་ཡ་དེ་ང་ཚོའི་བསམ་བློའི་ནང་ལ་ལྷག་པར་དུ་ལོ་གཅིག་གི་ནང་ཞག་སྐོར་སུམ་བརྒྱ་དྲུག་ཅུ་དེ་ཚར་ནས་ཨ་ནི་ཡང་ཅིག་ཉི་མ་གསར་བ་ཅིག་ཨ་ནི་ཅིག་ཟླ་བ་གསར་བ་དུས་ཚོད་གསར་བ་དེ་འདྲས་ཅིག་བྱུང་འདུག་བསམ་བློའི་ནང་ལ་ཀུན་སློང་ཡིན་པས་ན་ཅིག་གསར་བ་ཞིག་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་གི་ཐོག་ནས་དགའ་སྟོན་ད་ལྟ་བར་དུ་སྲུང་བརྩི་བྱེད་བཞིན་པ་ཅིག་རེད་ཞིང།
དེ་བཞིན། ཚོགས་གཙོ་ཉི་རྒན་ལགས་ཀྱིས་སིད་ནི་ནང་ལོ་སར་དགའ་སྟོན་སྐོར་འགྲེལ་བརྗོད་གནང་བར། ད་ཡིན་ན་ང་ཚོ་གཅིག་དེ་རིང་ཁ་སང་འཛམ་བུ་གླིང་གི་ཡུལ་གྲུ་མི་འདྲ་བོའི་ནང་ལྟ་བུ་ཟེར་ན་ལོ་སར་དེའི་བར་གྱི། ནི་ལོ་སར་ཚེས་པ་དང་པོ་ནས་ད་རེས་བཅུ་བཞིའི་བར་དུ་ལོ་སར་བཏང་ཡག་གི་དེ་འདྲའི་ཧྲོར་ཡོད་རེད། དེ་འདྲ་རེད་དེ་ཡིན་ན་ད་ང་ཚོ་ཨོ་སྟྲེ་ལི་ཡ་ལྟ་བུ་ཟིག། ཕྱི་རྒྱལ་ལུང་པ་ལ་ཡོད་དུས་ད་ཅིག་དུས་ཚོད་དང་གང་གི་ཐོག་ནས་གཞན་དབང་སྟབས་བསྟུན་ཡིན་ཙང། ཨ་ནི་ང་ཚོ་གཙོ་བོ་ཉི་མ་གསུམ་ལ་ལོ་སར་སྲུང་བརྩི་བྱེད་ཡག་གི་དེ་འདྲས་ཅིག་ཚང་མ་ལ་ཡོད་བསྡད་པ་རེད་བཙན་བྱོལ་ནང་ལ། དེ་འདྲས་ཡིན་དུས་ལྷག་པར་དུ་ང་ཚོ་སིད་ནི་ལྟ་བུ་ཟེར་ན་ཅིག་ད་དེ་རིང་གཟའ་སྤེན་པ་བཏང་དགོས་ཡ་དེ་མི་མང་པོ་ཅིག་གི་སོ་སོ་ལས་ཀ་ཡོད་པ་དེ་འདྲས་གི་དབང་གིས་ཨ་ནི་གཟའ་སྤེན་པ་ཚང་མང་ཆེ་བ་དེ་ཅིག་གུང་སེང་ལྷག་པར་དུ་སློབ་གྲྭ་ཁག་ལ་ཕྲུ་གུ་དེ་ཚོ་གུང་སེང་ཡིན་ཙང་དེའི་སྐབས་ལ་མང་པོ་ཅིག་འཛོམས་ཐུབ་ཀྱི་ཡོད་རེད་དེ་འདྲའི་ཅིག་སྟབས་བསྟུན་གྱི་ཐོག་ནས་ང་ཚོས་ག་དུས་ཡིན་ནའང་སོ་སོ་ས་གནས་ས་ཐོག་ནས་བོད་རིགས་མཐུན་ཚོགས་ཁག་གི་བཀོད་སྒྲིག་གི་འོག་ནས་བོད་པ་ཚང་མ་མཉམ་འཛོམས་བྱས་ཡ་ལྷག་པར་དུ་ལོ་གསར་ཟེར་ཡ་དེ་ལོ་གསར་བ་ཟེར་འདི་དགའ་དགའ་སྤྲོ་སྤྲོ་དང་སྐྱིད་པོ་གཏོང་ཡ་དེ་འདྲ་དམིགས་བསལ་གྱི་ཅིག་ང་ཚོའི་རིག་གཞུང་དང་འབྲེལ་བའི་ཐོག་ནས་ད་གཞས་ཞབས་བྲོ་འཁྲབ་ཡ་ལ་སོགས་པ་དེ་འདྲ་གང་ཐུབ་ཐུབ་ཅིག་བྱེད་རྒྱུ་ཡི་གྲི་ཁ་ལ་བྱེད་ཀྱི་ཡོད་རེད་ང་རང་ཚོའི་ད་སིད་ནི་བོད་རིགས་མཐུན་ཚོགས་ལྟ་བུ་ཟེར་ན་ལྷག་པར་དུ་གཟའ་མཇུག་གི། འོ་ནི་རིག་གནས་སྐྱེད་ཚལ་ཁང་གི་སློབ་གྲྭ་ཕྲུ་གུ་དེ་ཚོ་གཙོ་བོ་བྱས་ནས་སོ་སོ་གི་རིག་གཞུང་ལ་དོ་སྣང་ཡོད་ད་མང་པོ་ཅིག་མཉམ་ཞུགས་བྱས་ནས་གཞས་ཞབས་བྲོ་འཁྲབ་གི་ཡོད་དེ་འདྲ་བྱས་ཡོད་དེ་འདྲ་དེ་ལོ་རྟག་པར་ང་ཚོས་མ་ཆད་པ་ལ་ད་ལྟ་བར་དུ་སྲུང་བརྩི་བྱས་དང་བྱེད་བཞིན་པ་ཅིག་རེད་ཤག། སིད་ནི་རིག་གནས་སྐྱེད་ཚལ་ཁང་གི་ཟློས་དགེ་འཇམ་དབྱངས་རྡོ་རྗེ་ལགས་ནི་བོད་ལ་སྐྱེས་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་རྒྱ་གར་བཙན་བྱོལ་དུ་ཕེབས་ནས་མཐར་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཨོ་སི་ཀྲི་ལི་ཡར་ཕེབས་ཡོད་འདུག། ཁོང་གིས་ད་བར་མ་སྐུལ་དང་བླངས་དུ་སིད་ནིའི་རིག་གནས་སྐྱེད་ཚལ་ཁང་དུ་བོད་ཕྲུག་ཚོར་བོད་ཀྱི་ཐུན་མོང་མ་ཡིན་པའི་ཟློས་གར་དང། རོལ་དབྱངས་སློབ་ཁྲིད་གནང་བཞིན་ཡོད་འདུག་ཁོང་གིས་གསུངས་དོན།
ཉིས་སྟོང་བརྒྱད་ལ་འདིར་སླེབས་ནས་བྱས་བྱས་ད་མུ་མཐུད་དང། རིག་གཞུང་གི་ཕྲུ་གུ་ཅིག་བསླབས་བྱས་བསྡད་པ་རེད་དེའི་ནང་ལ་ཨ་ནི་དང་པོ་ང་འདིར་སླེབས་དུས་ནས་དམིགས་ཡུལ་ག་རེ་ག་རེ་སེམས་ལ་ཚོར་བ་ག་རེ་སླེབས་སོང་དེ་གཞས་ཅིག་འཁྲབ་དུས་ཨ་ནི་གཞས་སྐད་ཟེར་ན་ནས་ཟློས་གར་གྱི་མི་ཚོས་སྐད་ཟེར་ན་ནས།

ཡང་རྒན་འཇམ་དབྱངས་རྡོ་རྗེ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ལོ་སར་གཏོང་ཕྱོགས་སྐོར་འགྲེལ་བརྗོད་གནང་བར།
ད་ལོ་སར་དེ་དཔེ་མི་སྲིད་གལ་ཆེན་པོ་ཞེ་པོ་མཐོང་འདུག་ངས་ག་རེ་ཟེར་ན་ང་ཚོ་ལོ་སར་ལ་ཡང་ད་ལྟ་དེ་བོད་པ་སྒང་ག་མཉམ་དུ་སོ་སོའི་ནང་ལ་ཡང་དེ་ག་དྲི་དེ་འདྲ་བྱེད་ཀྱི་ཡོད་དེ་ཡིན་ན་ལས་དེ་མཉམ་དུ་འཛོམས་བྱས་ཚོགས་ཁང་གཡར་དེ་ཡང་མཉམ་དུ་འཛོམས་བྱས་བྱེད་ཡ་དེ་དཔེ་མི་སྲིད་ངས་དེ་རེད།

མཐར་གྲོས་ཚོགས་འཐུས་མི་སྐུ་ཞབས་ཇེ་སེན་ཕི་ལན་སི་ཀི་མཆོག་གིས་གསར་དུ་འབྱོར་བའི་བོད་མི་ཚོར་ཨོ་སི་ཀྲི་ལི་ཡར་རང་དབང་དང་དྲང་བདེན་ཡོད་པ་དང་བོད་མི་ཚོས་གོ་སྐབས་བླངས་ནས་དཀའ་ལས་བརྒྱབ་ཐུབ་ན་དེར་གྲུབ་འབྲས་བཟང་པོ་ཞིག་ངེས་པར་དུ་ཐོན་ངེས་རེད་ཅེས་ཁོང་གིས་གསུངས་དོན། ངའི་པ་ལགས་ཀྱང་དེ་རིང་དེར་ཕེབས་པའི་བོད་མི་ཚོ་ལྟ་བུ་ཐོག་མར་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་པ་ཞིག་རེད། ཨོ་སི་ཀྲི་ལི་ཡ་ནི་དྲང་བདེན་དང་རང་དབང་གི་སྤྱི་ཚོགས་ཤིག་ཡིན་པས། ལུང་པ་དེར་ཁྱེད་ལ་གོ་སྐབས་དང་མཐུན་རྐྱེན་ཕུན་སུམ་ཚོགས་པ་ཡོད། གལ་སྲིད་ཁྱེད་ཀྱིས་དཀའ་ལས་བརྒྱབ་ཐུབ་ན་དེར་འབྲས་བུ་ཡང་ཕུན་སུམ་ཚོགས་པ་ཐོན་ངེས་རེད། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། སླར་ཡང་རྣམ་པ་ལྷན་རྒྱས་ལ་ལོ་གསར་པའི་ནང་བྱ་བ་ལམ་འགྲོ་དང་སྐུ་གཟུགས་གསལ་ཐང་བསམ་དོན་ལྷུན་འགྲུབ་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན།
enjoy more stories in your language by visiting sps.com.au